ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་བཅོ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བདུན་རེས་གཟའ་ཟླ་བའི་ཕྱི་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་གུས་མིང་དབྱངས་སྒྲོན་བཅས་ང་ཚོ་ཐུན་མོང་གིས་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག།

བོད་ཀྱི་གཙང་པོ་ཆེ་ཁག་ཐོག་རྒྱ་ནག་གི་དབང་གཅོད་ཀྱིས་ཁ་ལོ་བསྒྱུར་བའི་ཆུ་གློག་འཛུགས་སྐྲུན་གྱི་སྲིད་ཇུས་མཚམས་འཇོག་བྱེད་དགོས་ཞེས་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཚེ་དབང་རྒྱལ་པོ་ལགས་ནས་ཐའི་ལེན་ཀྲི་ནང་སྐོང་ཚོགས་གནང་བའི་བོད་ཀྱི་ཁོར་ཡུག་ཚོགས་འདུའི་སྟེང་གསུངས་གནང་ཡོད་པའི་སྐོར་དང། སྒང་ཏོག་ཁུལ་དུ་གནས་སྡོད་བོད་མི་ཚོས་དཔལ་ལྷའི་རི་ཁྲོད་ཀྱི་ཉིན་མོར་དར་འཛུགས་དང་བསང་གསོལ་སོགས་ཆོས་ཕྱོགས་ཀྱི་བྱེད་སྒོའི་ལམ་ནས་དུས་ཆེན་སྲུང་བརྩི་ཞུས་གནང་ཡོད་པའི་སྐོར་དང། དེ་ནས་ང་ཚོས་བཅར་འདྲིའི་ལེ་ཚན་དང་མཇུག་ཏུ་ཐེངས་འདིའི་དཔྱད་བརྗོད་ཀྱི་གླེང་སྟེགས་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཐེངས་འདིའི་གསར་འགྱུར་སྙན་སྒྲོན་མ་ཞུས་གོང་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི Microsoft ཡར་རྒྱས་བསྟི་གནས་ཁང་གི་འཛིན་སྐྱོང་འགན་འཛིན་ལ་མཇལ་ཁ་བསྩལ་གནང་བའི་སྐོར་དེ་གའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་གནང་བའི་གནས་ཚུལ་འདི་གཤམ་ན་གསན་གནང་གི་རེད།
བཞུགས་སྒར་རྡ་སར་ཕྱི་རྒྱལ་ཡུལ་གྲུ་ཁག་དང་རྒྱ་གར་གྱི་མངའ་སྡེ་འདྲ་མིན་གྱི་དད་ལྡན་མང་ཚོགས་ནས་དཀའ་བ་ཁྱད་བསད་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསེར་ཞལ་མཇལ་རྒྱུར་བཅར་ཡོང་གི་ཡོད་པ་བཞིན་དེ་ཚེས་ཉི་ཤུ་རྩ་བདུན་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་རྒྱ་གར་གྱི Microsoft ཡར་རྒྱས་ལྟེ་གནས་ཁང་གི་འཛིན་སྐྱོང་འགན་འཛིན་སྐུ་ཞབས

སྒོར་ཐེར་འབུམ་མང་པོའི་ཐོག་ནས་གཞན་ལ་རོགས་བྱེད་ཐུབ་ཡོད་དུས་ང་རང་ལས་ཁུངས་དེའི་ལས་བྱེད་ཅིག་ཡིན་པའི་སྤོབས་པ་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་བྱུང་གཞི་རྩའི Microsoft འམ་ཕྲ་མཉེན་ཚང་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་ལོར་སྐུ་ཞབས Bill Gates ལགས་དང་སྐུ་ཞབས Paul Allen ལགས་རྣམ་གཉིས་ནས་གསར་འཛུགས་གནང་བ་ཞིག་ཡིན་འདུག་ལ་ཕྲ་མཉེན་ཚང་དེས་ཀམ་པུའུ་ཏར་ནང་ཡིག་འཇུག་དང་རྒྱུན་གཏན་གྱི་དགོས་མཁོར་ཕན་ཐོགས་ཆེན་པོ་ཞིག་བསྐྲུན་ཡོད་པ་རེད། བཞུགས་སྒར་དྷ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས། ཐེངས་འདིའི་གསར་འགྱུར་གུས་མིང་དབྱངས་སྒྲོན་ནས་སྙན་སྒྲོན་ཞུ་བ་ཡིན། ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་མཆོག་གིས་རོང་ཆེན་བསྟན་པའི་སྒྲོན་མེ་སྐྱབས་རྗེ་ཀིརྟི་རིན་པོ་ཆེ་མཆོག་ཐའེ་ཝན་དུ་ཕེབས་བསུ་གནང་བ་དང་སྦྲགས་དོན་ཁང་འདི་ཉིད་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་མཛད་སྒོའི་སྐུ་མགྲོན་དུ་གདན་ཞུ་ཕུལ་ཡོད་ཅིང་གཞན་ཡང་ཐའེ་ཝན་ནང་བོད་དོན་ངོ་སྤྲོད་ཀྱི་ལས་འགུལ་སྤེལ་བའི་སྐོར་སྙན་གསེང་ཞུས་གནང་འདུག་དེ་ཡང་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་ལྔ་རེས་གཟའ་སྤེན་པའི་ཉིན་ཐའེ་ཝན་སྐུ་ཚབ་དོན་གཅོད་དང་ལས་བྱེད་རྣམས་ནས་ཀིརྟི་རིན་པོ་ཆེ་མཆོག་མཇལ་ཁར་བཅར་ཏེ་དུས་ཡུན་ཆུ་ཚོད་གཅིག་དང་ཕྱེད་ཀ་ཙམ་རིང་སྐུ་ཚབ་དོན་གཅོད་ནས་དོན་གཅོད་ལས་ཁུངས་ཀྱི་ལས་དོན་ཇི་སྒྲུབ་ཐད་ལ་སྙན་གསེང་ཞུས་གནང་བ་དང་སྦྲགས་རིན་པོ་ཆེ་མཆོག་ཐའེ་ཝན་ལ་བཞུགས་རྒྱུའི་རིང་སྐུ་ཚབ་དོན་གཅོད་ལས་ཁང་ནས་ཕྱག་རོགས་གང་དགོས་པ་འདིའི་ཐད་ཞབས་ཞུ་ལྷོད་མེད་གནང་རྒྱུ་དང་རིང་མིན་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཉིན་མོ་དང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་གནང་ནས་མི་ལོ་སུམ་ཅུ་སོ་བཞི་འཁོར་བའི་དུས་དྲན་སྲུང་བརྩི་དང་མཉམ་དེ་ལོ་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁང་དབུ་བརྙེས་ནས་མི་ལོ་ཉི་ཤུ་རྩ་ལྔ་འཁོར་བའི་དུས་ཆེན། དེ་ལོ་དབུས་བོད་མིའི་སྒྲིག་འཛུགས་ཀྱི་བཀའ་དྲིན་རྗེས་དྲན་གྱི་ལོ་མཇུག་ཐུགས་རྗེ་ཆེ་ཞུའི་དགོངས་དོན་ཉིན་མོར་རིན་པོ་ཆེ་སྐུ་མགྲོན་གཙོ་བོར་གདན་ཞུའི་གཞུང་འབྲེལ་མགྲོན་བརྡ་ཕུལ་གནང་འདུག་དེ་ནང་བཞིན་ཀིརྟི་རིན་པོ་ཆེ་མཆོག་ནས་ཀྱང་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་ལས་དོན་གནང་ཕྱོགས་ཐད་རྒྱུན་གཏན་ནས་དོ་སྣང་གནང་གི་ཡོད་ལ།

རྭ་སྟོད་དང་བཀྲ་ཤིས་ལྷུན་པོས་གཙོས་པའི་གྲྭ་ཚང་ཁག་བཅོ་བརྒྱད་ཀྱི་དགེ་འདུན་པ་ཞལ་གྲངས་བཞི་སྟོང་ལྔ་བརྒྱ་ཙམ་ཞིག་ལྷན་བཞུགས་ཀྱིས་འཇང་དགུན་ཆོས་ཚོགས་གནང་འདུག། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་བ་ཡིན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཁག་ཅིག་རྒྱ་གར་བྷི་ཧཱར་མངའ་སྡེའི་ནང་འཚམས་གཟིགས་གནང་སྟེ་རྒྱ་གར་གྱི་ཇཱན་དཱ་པཱ་ཏི་ཚོགས་པ་དང་དེ་བཞིན་བོད་དོན་རྒྱབ་སྐྱོར་བ་ཚོ་མཇལ་འཕྲད་ཀྱིས་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་གནང་བཞིན་ཡོད་པ་རེད། དེ་ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་དེ་ལོའི་ནང་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་རྒྱུའི་འཆར་གཞི་བཀོད་སྒྲིག་གནང་བ་ལྟར་སྤྱི་འཐུས་མཁན་པོ་ཀུན་དགའ་བསོད་སྟོབས་ལགས་དང་མདོ་སྟོད་སྤྱི་འཐུས་བསྟན་འཛིན་འཇིགས་བྲལ་ལགས་རྣམ་གཉིས། རྒྱ་གར་བྱང་ཕྱོགས་བི་ཧར་ནང་འཚམས་གཟིགས་སུ་ཕེབས་འབྱོར་གནང་བཞིན་ཡོད་པ་དང་ཁོང་རྣམ་གཉིས་བི་ཧར་མངའ་སྡེའི་ནང་འབྱོར་མ་ཐག་རྒྱ་གར་གྱི་བོད་དོན་རྒྱབ་སྐྱོར་བའི་གལ་ཆེའི་མི་སྣ་དང་ཧིན་བོད་མཛའ་འབྲེལ་ཚོགས་པའི་འཐུས་མི་དེ་བཞིན་ས་གནས་བོད་རིགས་སུད་ཚོང་བ་སོགས་དང་མཇལ་འཕྲད་ཀྱིས་བོད་དོན་སྐོར་གླེང་སློང་གནང་ཡོད་ལུགས་དེ་རིང་ཕྱི་ཚེས་ཉི་ཤུ་བདུན་ཉིན། ས་གནས་ནས་བསྟན་འཛིན་འཇིགས་བྲལ་ལགས་ཀྱིས་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གནས་ཚུལ་ངོ་སྤྲོད་གནང་བྱུང། ཁ་ས་དགོང་དག་ངོས་དང་ཕྱག་སྦྲེལ་སྤྱི་འཐུས་བླ་མ་བསོད་སྟོབས་ལགས་ང་རང་ཚོ་བྷི་ཧར་ལ་སླེབས་མ་ཐག་ང་རང་ཚོའི་བོད་དོན་རྒྱབ་སྐྱོར་བ Core Group for Tibetan Cause གི་གཙོ་འཛིན་པ་རེད་དང་ནང་བཞིན་གྱི་ཧིན་བོད་མཛའ་འབྲེལ་ཚོགས་པའི་གི་འཐུས་མི་རྣམ་པ། ཀྱི་ནང་ལོགས་ལ་མགྲིན་གསར་པ་ཆེ་དང་ནང་བཞིན་གྱི་ཧིན་བོད་མཛའ་འབྲེལ་ཚོགས་པའི་གི་བི་ཧར་མངའ་སྡེ་གྱི་སློབ་ཕྲུག་ཡན་ལག་གིས་ནི་འགན་འཛིན་དང་ང་རང་ཚོ་དེ་ས་གནས་རང་ལ་བཞུགས་མཁན་གྱི་བོད་པའི་སུད་ཚོང་རྒྱག་མཁན་གྱི་འཐུས་མི་རྣམ་པ་གྱི་དུ་སྣེ་ལེན་ཞུ་ཡ་བྱུང་སོང་ནས་ང་ཚོ་སླེབས་མ་ཐག་བི་ཧར་མངའ་སྡེ་ནས་ཡིན་པའི་གི་དབུས་གྲོས་ཚོགས་ཀྱི་འཐུས་མི་ཨ་ནིལ་ཧེག་ཏེ་ཀྱིས་ཁོ་རང་ཐུག་ཡ་བྱུང་སོང་སྔ་ས་སྔོན་མ་ནས་ང་རང་ཚོ་ད་བོད་དོན་རྒྱུས་མངའ་ཡག་པོ་ཡོད་མཁན་གང་ཟག་ཆགས་བསྡད་ཀྱི་ཡོད་རེད་ཨ་ནི་ཁོང་དང་ལྷན་དུ་བི་ཧར་གྱི་ཨ་ནི་ས་གནས

མངའ་སྡེ་ཁག་ལ་ཕལ་ཆེར་ད་ལྟ་ཞུ་གཏུག་བྱེད་བཞིན་པ་རེད་དེའི་ནང་ལོ་རེ་དང་ང་དང་བླ་མ་བསོད་སྟོབས་ད་ལྟ་བི་ཧར་མངའ་ཁུལ་ལ་ཁེལ་བསྡད་འདུག་བསམ་པ་ལ་ཁོང་རྣམ་པ་གཉིས་མཇལ་བྱུང་ཡོད་པ་དང། དེ་ནས་ད་ལན་ཁ་ཤས་གཅིག་ལ་ཁོང་རྣམ་པའི་ངོས་ནས་ལོ་རྒྱུས་ཀྱི་ཆ་ནས་ང་རང་ཚོ་བོད་འདི་རང་བཙན་རྒྱལ་ཁབ་ཡིན་པ་གཅིག་དེ་ཨ་ནི་ཁོང་རྣམ་པ་ག་བ་ལ་ཕེབས་པ་ཡིན་ན་ག་བ་ལ་བཞུད་པ་ཡིན་ན་དེ་བཞུད་ཐུབ་ཡས་དེ་ཨ་ནི་ངེས་པར་དུ་གལ་ཆེན་པོ་ཆགས་ཀྱི་འདུག་སྟེ་ཅིག་ཞུ་འདོད་བྱུང་སོང།
ཡང་བསྟན་འཛིན་འཇིགས་བྲལ་ལགས་ཀྱིས་ཁོང་རྣམ་པ་མཇལ་འཕྲད་ཀྱི་བརྒྱུད་རིམ་ནང་གཙོ་བོ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ངོས་ནས་ལོ་འདིའི་ནང་གི་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་གནང་བཞིན་པའི་གལ་ཆེའི་རང་བཞིན་གྱི་གནས་སྟངས་སྐོར་ངོ་སྤྲོད་གནང་བ་མ་ཟད་ཡང་བི་ཧར་མངའ་སྡེ་དེ་ནི་ཆོས་ཕྱོགས་དང་འབྲེལ་བའི་གལ་ཆེའི་ས་གནས་ཤིག་ཆགས་དུས།

གཙོ་བོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བཙན་བྱོལ་ནང་བོད་མི་ཚོས་འཐབ་རྩོད་བྱེད་པའི་རྒྱལ་སྤྱིའི་ནང་གི་བོད་དོན་ལས་འགུལ་ལ་ཁ་གཏད་བྱེད་པ་ཞིག་ཡིན་པ་སྤྱི་ཟུར་མཁས་གྲུབ་དོན་གྲུབ་ལགས་ཀྱིས་དཔྱད་རྩོམ་ཞིག་སྤེལ་གནང་བ་བརྒྱུད་གསལ་བཤད་གནང་འདུག་དེ་ཡང་སྐུའི་གཅེན་པོ་སྐུ་ངོ་རྒྱ་ལོ་དོན་གྲུབ་ལགས་ཀྱི་སྲས་བོད་མི་མང་སྤྱི་འཐུས་ཟུར་པ་མཁས་གྲུབ་དོན་གྲུབ་ལགས་ཀྱིས་དཔྱད་རྩོམ་ཞིག་སྤེལ་གནང་བ། ཐའེ་ཝན་དུས་དེབ་ཀྱིས་འདོན་སྤེལ་གནང་བའི་ནང་རྒྱ་ནག་གཞུང་གིས་བོད་ལ་ཊི་བེཊ་ཞེས་འབོད་པའི་མིང་གི་ཚབ་ཏུ་ཤིས་ཙང་ཞེས་འབོད་དགོས་པའི་རྒྱུ་མཚན་དང་པོ་དེ་བོད་ཀྱི་མངའ་དབང་ཡོངས་སུ་རྒྱ་ནག་ལ་ཡོད་ཁུལ་བྱེད་པའི་སྒྲུབ་ཐབས་བྱེད་པ་དང་བོད་དེ་རྒྱ་ནག་གཞུང་གི་མངའ་ཁོངས་ཡིན་པའི་བདེན་པ་ཁུངས་སྐྱེལ་བྱེད་རྒྱུའི་དམིགས་ཡུལ་ངན་བྱང་བྱེད་པ་ཞིག་ཡིན་པ་བརྗོད་འདུག་དེ་བཞིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དང་མགོན་པོ་གང་ཉིད་ཀྱི་རྗེས་འབྲངས་པ་ཚོས། བོད་ཀྱི་གནད་དོན་ཐད་འཐབ་རྩོད་གནང་བཞིན་པར་རྒྱལ་སྤྱིའི་སྤྱི་ཚོགས་ནས་རྒྱབ་སྐྱོར་དང་གདུང་སེམས་མཉམ་སྐྱེད་ཐོན་པའི་གནས་སྟངས་རྒྱལ་སྤྱིའི་ནང་བསུབ་ཐབས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་འདི་རྒྱ་ནག་ནས་ཁ་བྲལ་བཏང་སྟེ་རང་བཙན་རྩོད་ལེན་གནང་མཁན་ཞིག་ཡིན་ལུགས་ལོག་བཤད་བྱེད་བཞིན་ཡོད་པ་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་བཅུའི་ནང་བོད་ནང་ལྷིང་འཇགས་མེད་པ་བཟོ་མཁན་གཙོ་བོ་ནི ྋགོང་ས་མཆོག་གིས་ངན་སྐུལ་གནང་བ་ཡིན་ལུགས་མ་ཉེས་ཁ་གཡོག་གི་ཐོག་ནས་སྐྱོན་འཛུགས་བྱེད་པ། ལྷག་དོན་དུ་རྒྱ་ནག་གཞུང་གིས་བོད་ལ་ཤིས་ཙང་ཞེས་མིང་བསྒྱུར་བྱས་ཏེ་བོད་མི་ཚོས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དད་པ་དང་ཡིད་ཆེས་ཞུ་བཞིན་པ་དེ་དག་ནག་བསུབ་གཏང་རྒྱུའི་རེ་བ་བཅངས་བཞིན་ཡོད་ལུགས་ཐེར་འདོན་གནང་འདུག་སྤྱི་ཟུར་མཁས་གྲུབ་ལགས་ཀྱིས་དཔྱད་གཏམ་ནང་མུ་མཐུད་བཀོད་པར་གཞིགས་ན་རྒྱ་ནག་གཞུང་གིས་བོད་ཀྱི་ཆོས་དང་རིག་གཞུང། བོད་མིའི་ངོ་བོ་བཅས་པར་སུག་བཏབ་བཏང་རྒྱུ་དང་རྒྱ་ནག་གཞུང་གིས་ཆབ་སྲིད་ཐོག་ནས་ལོ་བཅུ་ཕྲག་མང་པོ་བོད་ནང་དྲག་གནོན་སྲིད་ཇུས་འཛིན་ནས་བོད་མི་ཚོར་གདུག་རྩུབ་མནར་གཅོད་ཚད་ལས་བརྒལ་བ་བཏང་དང་གཏོང་བཞིན་པ་མ་ཟད་བོད་ཀྱི་སྐད་ཡིག་དང་ནང་ཆོས་རིག་གཞུང་རྩ་མེད་བཏང་རྒྱུའི་ལས་དོན་སྤེལ་བཞིན་པའི་ཐོག་རྒྱ་ཧན་མི་རིགས་བོད་ནང་གནས་སྤོས་བྱེད་རྒྱུའི་སྲིད་ཇུས་འཛིན་བཞིན་ཡོད་པ།

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད་བོད་ཀྱི་གཙང་པོ་ཆེ་ཁག་ཐོག་རྒྱ་ནག་གི་དབང་ཤུགས་ཀྱིས་ཁ་ལོ་བསྒྱུར་བའི་ཆུ་ལོག་འཛུགས་སྐྲུན་གྱི་སྲིད་ཇུས་མཚམས་འཇོག་བྱེད་དགོས་ཞེས་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཚེ་དབང་རྒྱལ་པོ་ལགས་ནས་ཐའི་ལེནྜ་ནང་སྐོང་ཚོགས་གནང་བའི་བོད་ཀྱི་ཁོར་ཡུག་ཚོགས་འདུའི་སྟེང་གསུངས་གནང་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་གནང་བའི་གནས་ཚུལ་འདི་གཤམ་ལ་གསན་གནང་གི་རེད།
བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་དང་ཐེ་ལན་ཌི་རྒྱལ་ཁབ་ཀྱི་ཆུ་ལ་ལོངས་ཀུན་གཙུག་ལག་སློབ་ཆེན་གྱི་སྤྱི་ཚོགས་ཉམས་ཞིབ་ཁང་མཉམ་རུབ་ཀྱི་སྒོ་ནས། ཐེ་ལན་ཌི་གི་རྒྱལ་ས་བེང་ཁོག་གི་ཆུ་ལ་ལོངས་ཀུན་གཙུག་ལག་སློབ་ཆེན་དུ་བོད་ཀྱི་ཁོར་ཡུག་ཚོགས་འདུ་ཐེངས་བཞི་པ་སྟེ། སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་ཉེར་བདུན་ནས་ཉེར་བརྒྱད་དུ་ཉི་མ་གཉིས་ཀྱི་རིང་ང་འཚོག་བཞིན་པ་གི་ཚོགས་འདུ་དབུ་འབྱེད་དུ། སྐུ་མགྲོན་གཙོ་བོར་གདན་ཞུས་ཀྱིས་ཉི་ཧོང་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ནས་བོད་ནང་གཏེར་ཁ་སྔོག་འདོན་དང་ཁོར་ཡུག་ལ་གཏོར་སྐྱོན་ཚད་མེད་གཏོང་བཞིན་པ། བོད་ཀྱི་གཙང་བོ་ཆེ་ཁག་ལ་ཚད་ལས་བརྒལ་བའི་ཆུ་གློག་འཛུགས་སྐྲུན་བྱེད་བཞིན་པ་སོགས་ཀྱིས་ལྷོ་ཤར་ཨེ་ཤ་ཡ་གི་རྒྱལ་ཁབ་ཁག་གི་ནང་འཐུང་ཆུ་དཀོན་པོ་དང་ཆུ་ལོག་འབྱུང་བ། ཐན་པ་ཡོང་བ་སོགས་ཀྱི་དཀའ་ངལ་ཆེན་པོ་འཕྲད་ངེས་ཡིན་པར་བརྟེན། བོད་ཀྱི་གཙང་བོ་ཆེ་ཁག་གི་ཐོག་རྒྱ་ནག་གི་དབང་ཤུགས་ཀྱིས་ཁ་ལོ་བསྒྱུར་བ་གི་ཆུ་གློག་འཛུགས་སྐྲུན་གྱི་སྲིད་ཇུས་མཚམས་འཇོག་བྱ་དགོས་ཞེས་ནན་གསུང་གནང་གི་འདུག།
and stop its China-centric hydro-hegemonic policy། ང་ཚོ་ཚང་མས་རྒྱ་ནག་གཞུང་གིས་འབྲེལ་ཡོད་དང་འདབས་འབྲེལ་གྱི་རྒྱལ་ཁབ་ཚོར་རྒྱ་ནག་གི་ཆུ་གློག་འཛུགས་སྐྲུན་གྱི་ལས་འཆར་དང་འབྲེལ་བ་གི་གནས་ཚུལ་ཁག་ངེས་པར་དུ་མཁོ་སྤྲོད་བྱ་དགོས་ཞེས་རྒྱ་ནག་གཞུང་ལ་ནན་སྐུལ་བྱ་དགོས་པ་ཞིག་དང། བོད་ཀྱི་གཙང་བོ་ཆེ་ཁག་གི་ཐོག་རྒྱ་ནག་གི་དབང་ཤུགས་ཀྱིས་ཁ་ལོ་བསྒྱུར་བ་གི་ཆུ་གློག་འཛུགས་སྐྲུན་གི་སྲིད་ཇུས་མཚམས་འཇོག་བྱ་དགོས་པ་མ་ཟད། རྒྱ་ནག་གིས་བོད་ཀྱི་གཙང་བོ་ཆེ་ཁག་འདྲ་མིན་གི་ཐོག་ཆུ་གློག་འཛུགས་སྐྲུན་འབོར་ཆེན་བྱེད་བཞིན་པ་དེས་བོད་ཙམ་མ་ཟད་རྒྱ་ནག་སྐམ་ས་རང་ལའང་གོད་ཆག་ཧ་ཅང་ཚབས་ཆེན་ཟིག་ཆགས་ཡོད་ཅེས་གསལ་སྟོན་གནང་གི་འདུག་ཡང་བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་གི་ཁོར་ཡུག་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་ནས་ཀྱང་བོད་ཀྱི་གཙང་ཆུ་ཁག་གིས་ཨེ་ཤ་ཡ་གི་ཡུལ་ལུང་འདྲ་མིན་གི་མི་འབོར་ཐེར་འབུམ་བརྒལ་བར་འཐུང་ཆུ་མཁོ་སྤྲོད་གནང་གི་ཡོད་པས

ཆུ་གློག་འཛུགས་སྐྲུན་དང་ཁོར་ཡུག་གཏོར་སྐྱོན་གནམ་གཤིས་འགྱུར་ལྡོག་དང་སྦགས་བཙོག་སོགས་ཀྱིས་བོད་ནས་ཡོང་བ་གི་འཐུང་ཆུར་དཀའ་ངལ་འཕྲད་གི་ཡོད་པས། བོད་ཀྱི་གཙང་ཆུ་ཁག་ལ་རྒྱལ་སྤྱིའི་ཁྱོན་ཡོངས་ནས་དོ་ཁུར་དང་སྲུང་སྐྱོབ་གནང་རྒྱུ་ཧ་ཅང་གནད་འགག་ཆགས་ཡོད་པ་རེད། ཉི་མ་གཉིས་རིང་གི་ཚོགས་འདུ་འདི་བརྒྱུད་ནས་བོད་ཀྱི་གཙང་བོ་ཁག་ལ་བདག་སྐྱོང་བྱེད་པ་ནི་རྒྱལ་སྤྱིའི་ཐུན་མོང་གི་ཐོན་ཁུངས་གལ་ཆེན་ཟིག་ཡིན་པ་གསེད་བཀྲོལ་གནང་གི་ཡོད་པ་གསལ་སྟོན་གནང་ཡོད་ཅིང། ཐའི་ལན་ཌི་གི་ཆུ་ལ་ལུང་ཀུན་གཙུག་ལག་སློབ་ཆེན་གྱི་སྤྱི་ཚོགས་ཉམས་ཞིབ་ཁང་གི་འགན་འཛིན་གཞོན་པ་འབུམ་རམས་པ་ས་ཡ་མོ་ལོ་ཆ་རོན་རན་ན་ལགས་ནས་ཀྱང།

ལྷོ་ཤར་ཨེ་ཤ་ཡའི་ནང་བོད་ནས་བཞུར་བ་གི་གཙང་བོ་མང་ཆེ་བར་ཆུ་གློག་འཛུགས་སྐྲུན་དང་གཏེར་སྔོག། ཁོར་ཡུག་ཉམས་རྒུད་བཅས་ལ་བརྟེན་ནས་གཙང་ཆུར་རྫས་འགྱུར་སྣ་ཚོགས་ཀྱི་འབག་བཙོག་ཤོར་ཏེ། གཙང་ཆུ་དེ་རིགས་ཀྱིས་སེམས་ཅན་གསོ་ཚགས་དང་ཞིང་ཁ་འདེབས་ལས་སོགས་གང་བྱས་ཀྱིས་མིའི་འཕྲོད་བསྟེན་ལ་གནོད་འཚེ་ཚབས་ཆེན་བཟོ་བཞིན་པ་དང་མཚུངས། འབྱུང་འགྱུར་ས་གནས་དེ་ཁུལ་དུ་མི་འབོར་ལྡབ་འགྱུར་གྱིས་འཕེལ་རྒྱས་ཕྱིན་ཏེ། གཙང་བོ་དང་འཐུང་ཆུར་དགོས་མཁོ་ཇེ་ཆེར་འགྲོ་རྒྱུ་ཡིན་པས་ན། ཐུན་མོང་གི་ཁེ་ཕན་ཆེད་དུ་ད་ལྟ་ནས་སྒྲིག་འཛུགས་དང་འཆར་གཞི་ལྡན་པ་གི་སྒོ་ནས་གཙང་བོ་ལ་སྲུང་སྐྱོབ་མ་བྱས་ཚེ། ལྷོ་ཤར་ཨེ་ཤ་ཡ་སྤྱི་དང་ཁྱད་པར་བོད་ཙམ་མ་ཟད་རྒྱ་གར་དང་པ་ཀི་སི་ཐན། བང་ལ་དེ་ཤི་སོགས་གང་ས་ལ་མིའི་འཕྲོད་བསྟེན་དང་འཚོ་ཐབས་ཀྱི་ཐོག་དཀའ་ཉེན་ཆེན་པོ་ཡོང་གི་རེད་ཅེས་གསལ་སྟོན་གནང་གི་འདུག། རྒྱ་ནག་གཞུང་གིས་བོད་ནང་ཆུ་གློག་ས་ཚིགས་ཧ་ཅང་མང་པོ་བརྒྱབ་བཞིན་པ་ནི། རྒྱ་ནག་གཞུང་འབྲེལ་གྱི་གསར་ལམ་ཁག་གི་ནང་སྤྱི་ལོ་ཉིས་སྟོང་བཅུ་དྲུག་ནས་བཅུ་དགུ་གི་བར་ར་མཚོ་སྔོན་ཞིང་ཆེན་གཅིག་པོ་གི་ནང། རྨ་ཆུའི་འགྲམ་རྒྱུད་དུ་ཆུ་རགས་ཆེ་ཆུང་བཅུ་གཉིས་གསར་སྐྲུན་དང་འབྲེལ་ཏེ། གྲོང་སྡེ་ཆེ་ཆུང་བརྒྱ་དང་བཅུ་བཞི་དང་ཡུལ་མི་དྲུག་ཁྲི་བརྒལ་བ་གནས་སྤོས་བྱས་ལུགས་ཐོན་ཡོད་ཅིང། བོད་ནི་ཨེ་ཤ་ཡ་གླིང་ཆེན་གྱི་ཆུ་མཛོད་དེ་ཡིན་ཟེར་བའི་གི་བརྗོད་གཞི་དང་འབྲེལ་ཏེ་ཐའེ་ལན་ཌི་གི་ནང་འཚོགས་པ་གི་བོད་ཀྱི་ཁོར་ཡུག་ཚོགས་འདུ་ཐེངས་བཞི་བ་དེར། ལྷོ་ཤར་ཨེ་ཤ་ཡ་གི་ཁོར་ཡུག་དང་འབྲེལ་བ་གི་རིགས་གཅིག་རྐང་འཛིན་པ་དང་ཁོར་ཡུག་ལས་འགུལ་བ། ཚན་རིག་པ་དང་སྲིད་ཇུས་འཆར་འགོད་པ་སོགས་མང་དག་ཞིག་འཛོམས་གནང་ཡོད་པར་བརྟེན། ཚོགས་འདུ་བརྒྱུད་ནས་བོད་དེ་བཞིན་ཨེ་ཤ་ཡ་གི་ཆུ་མཛོད་ཡིན་པ་གི་ངོས་ལེན་ཡོང་རྒྱུ་དང། བོད་ཀྱི་གཙང་བོ་ཁག་སྲུང་སྐྱོབ་ཀྱི་སླད་དུ་གཙང་ཆེན་ཁག་འབབ་ཡུལ་གྱི་ས་བབ་དམའ་བའི་རྒྱལ་ཁབ་ཕན་ཚུན་གྱི་བར་བསམ་ཚུལ་བརྗེ་རེས་ཀྱིས། དཔྱད་གཞིའི་སྲིད་ཇུས་སྙན་ཐོ་འདོན་སྤེལ་བྱ་རྒྱུ་བཅས་ལ་དམིགས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། སྒང་ཏོག་ཁུལ་དུ་གནས་སྡོད་བོད་མི་ཚོས་དཔལ་ལྷའི་རི་ཁྲོད་ཀྱི་ཉིན་མོར་དར་ལྕོག་དང་བསང་གསོལ་སོགས་ཆོས་ཕྱོགས་ཀྱི་བྱེད་སྒོའི་ལམ་ནས་དུས་ཆེན་སྲུང་བརྩི་ཞུས་གནང་ཡོད་པའི་སྐོར་དེ་གའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བའི་གནས་ཚུལ་འདི་གཤམ་ལ་གསན་གནང་གི་རེད། ལོ་ལྟར་བོད་ཟླ་བཅུ་པའི་ཚེས་བཅོ་ལྔའི་ཉིན་བོད་མི་ཚོས་དཔལ་ལྡན་ལྷ་མོའི་དུས་ཆེནའམ་དཔལ་ལྷའི་རི་ཁྲོད་ཀྱི་ཉིན་མོ་ཞེས་སྲུང་བརྩི་ཞུ་སྲོལ་ཡོད་པ་བཞིན་འདི་ག་སྒང་ཏོག་ས་གནས་བུད་མེད་ལྷན་ཚོགས་ཀྱི་གོ་སྒྲིག་ཐོག་ཉིན་དེར་སེར་བྱེས་འགྲོ་ཕན་གླིང་དགོན་པའི་ཚོམས་ཆེན་ནང་སྐུ་མགྲོན་གཙོ་བོ་སེར་བྱེས་འགྲོ་ཕན་གླིང་མཁན་པོ་བསྟན་རྒྱས་སྤྲུལ་སྐུ་རིན་པོ་ཆེ་མཆོག་དང་སྒང་ཏོག་ས་གནས་འགོ་འཛིན་མཆོག་ས་འཐུས་ཚོགས་གཙོ་དེ་བཞིན་ཚོགས་སྐྱིད་ཁག་གི་སྐུ་ཚབ་དང་ས་གནས་མི་མང་མཉམ་འཛོམས་ཐོག་སྐུ་མགྲོན་གཙོ་བོ་མཁན་རིན་པོ་ཆེ་མཆོག་ནས་དུས་ཆེན་ངོ་སྤྲོད་དང་འབྲེལ་བའི་བཀའ་སློབ་གནང་དོན་དུ། ད་ལྷ་ས་ཁུལ་ལ་ད་དེ་རིང་ཚེས་པ་བཅོ་ལྔ་ནས་ནི། ཡང་ག་རེ་ཟེར་དཔལ་ལྷ་མོ་གི་དུས་ཆེན་ཚེས་པ་བཅོ་ལྔ་ནས་ཕྱི་དྲོ་ནི་ཞལ་ལག་ཡིན་ན་ཤ་འབྲས་དང་དེ་འདྲའི་ཕུལ་བྱས་ནི་དགུན་ཆས་མཆོད་ཡས་ཀྱི་འགོ་དེ་འཛུགས་ཀྱི་འདུག་བ་དེ་འདྲའི་གི་སྲོལ་ཅིག་འདུག་བ།
དཔལ་ལྡན་ལྷ་མོ་དང། རྒྱལ་བ་སྐུ་ཕྲེང་རིམ་བྱོན་བར་དམིགས་བསལ་གྱི་ཐུན་མོང་མ་ཡིན་པའི་འབྲེལ་བ་དམ་ཟབ་ཡོད་པ་དང་ལྷག་པར་དུ་བོད་མདོ་དབུས་ཁམས་གསུམ་གྱི་དགོན་པ་ཁག་དང་ཧི་མ་ལ་ཡའི་ཁུལ་གྱི་ནང་པའི་དགོན་པ་ཚང་མའི་ནང་དཔལ་ལྷ་མོའི་གསོལ་ཁ་དང་གསེར་སྐྱེམས་སོགས་འབུལ་སྲོལ་ཡོད་པ་རིན་པོ་ཆེ་མཆོག་ནས་མུ་མཐུད་གསུང་དོན། རྒྱལ་བ་དང་སྐུ་ཕྲེང་ན་རིམ་དང་དཔལ་ལྡན་ལྷ་མོ་གཉིས་དམིགས་བསལ་གྱི་ཐུན་མོང་མ་ཡིན་པ།

གི་ཐོག་རང་ནས་ཚེ་ཐོ་སོང་ཡས་གཅིག་གི་ཁོ་རང་ཆ་གཞི་བཟང་པོ་དེ་སྔ་མ་ནས་ཡོད་བསྡད་པ་གཅིག་རེད།
སྤྱིར་བོད་ལ་དུས་འགྱུར་མ་བྱུང་གོང་དཔལ་ལྷའི་དུས་ཆེན་ཉིན་བོད་ཀྱི་རྒྱལ་ས་ལྷ་སའི་གཙུག་ལག་ཁང་དུ་བོད་མི་རྣམས་མཆོད་མཇལ་དང་དཔལ་ལྷ་མོ་མཇལ་ཁར་ཕེབས་ཀྱི་ཡོད་པ་མ་ཟད། ཉིན་དེར་དགའ་ཉེ་སྤུན་མཆེད་དང་གྲོང་པ་ཁྱིམ་མཚེས་ཀྱི་ཕྲུ་གུ་ལོ་ཆུང་ཚོར་དཔལ་ལྷའི་མདུན་ཆང་ཞེས་དངུལ་དང་རྔན་པ་སློང་སྲོལ་ཡོད་པ་དང་དགའ་དགའ་སྤྲོ་སྤྲོའི་ངང་འདུ་འཛོམས་བྱེད་རྒྱུའི་དུས་ཆེན་ཁྱད་པར་ཅན་ཞིག་ཆགས་ཀྱི་ཡོད་པ་རེད། འདི་ག་སྒང་ཏོག་ནང་གནས་སྡོད་བོད་མི་ཁག་ཅིག་ནས་མ་སྐུལ་དྭང་བླངས་ཐོག་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བདུན་ལོར་དཔལ་ལྷའི་སྐྱིད་སྡུག་ཞིག་གསར་འཛུགས་ཀྱིས་ལོ་ལྟར་བོད་ཟླ་བཅུ་པའི་ཚེས་བཅོ་ལྔའི་ཉིན་དཔལ་ལྷའི་རི་ཁྲོད་ཀྱི་ཉིན་མོ་སྲུང་བརྩི་ཞུ་བཞིན་ཡོད་པ་དེ་ཡང་གཙོ་བོ་སོ་སོའི་རིག་གཞུང་དང་འབྲེལ་བའི་དུས་ཆེན་མི་ཉམས་རྒྱུན་འཛིན་དང་དྲན་གསོ་ཞུ་ཆེད་ཡིན་སྐོར་དཔལ་ལྷའི་སྐྱིད་སྡུག་གི་གཉེར་པ་ཚེ་རིང་སྒྲོལ་དཀར་ལགས་ཀྱིས་གསུངས་བྱུང། ཡང་ཁོ་མོས་མུ་མཐུད་གསུང་ཡག་ལ་དཔལ་ལྷའི་དུས་ཆེན་ཉིན་དཔལ་ལྡན་ལྷ་མོར་འཕྲིན་བསྐུལ་དང། བསང་གསོལ། དེ་བཞིན་བོད་བསྟན་སྲིད་དང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་པ་དང་ཁོང་མགྱོགས་མྱུར་ཕོ་བྲང་པོ་ཏ་ལར་ཞབས་སོར་བསྐྱངས་ཐུབ་པའི་སྨོན་འདུན་དུས་རྟག་ཏུ་ཞུ་བཞིན་ཡོད་པ་གསུང་གི་འདུག། དེའི་ཉིན་མོ་དེ་བསང་ཞེ་པོ་བཏང་དགོས་ཀྱི་འདུག་སྐུ་བསང་ཉི་མ་ཉིན་གང་བཏང་དགོས་ཀྱི་འདུག་སོ་སོ་གིས་ནི་སྨོན་ལམ་ཡག་པོ་རྒྱག་ཟེར་བ། གཙོ་བོ་ནི་ང་རང་ཚོ་སྨོན་ལམ་ད་ང་རང་ཚོ་རྒྱག་རོགས་ཟེར་བ། བོད་ལ་གདན་འདྲེན་ཞུ་བ་དང་སྐུ་ཚེ་རིང་པོ་བརྟན་གནས་ཡག་དང་བོད་ཀྱི་བདེན་མཐའ་གསལ་ཡག་དང་འོ་དེའི་དོན་དག་སྨོན་ལམ་ཡག་པོ་རྒྱག་ཟེར་ན་ཨམ་ལགས་ང་ཚོ་ག་དུས་ནས་ལབ་གནང་གི་རེད། ཨ་འདིས་ང་ཚོ་རྟག་པར་འདི་འདྲ་རང་བྱེད་ཀྱི་ཡོད་ཨ་ནི། ཤུ་འདི་ད་ད་ང་ཚོས་དཔེ་ལས་སྐྱིད་སྡུག་གི་ད་ད་དུ་ཤུ་ཟིན་བསྡད་ཡོད་རེད།
ཐོག་མར་དཔེ་ལས་སྐྱིད་སྡུག་དེ་བཞིན་བོད་མི་མི་ཚང་ལྔ་ལས་གྲུབ་པ་ཞིག་དང་ཕྱིས་སུ་ཚོགས་མིར་འཛུལ་ཞུགས་བྱེད་མཁན་མང་དུ་ཕྱིན་ནས་ད་ལྟའི་ཆར་མི་ཚང་བཅུ་དྲུག་དང་ཚོགས་མི་གྲངས་བརྒྱད་ཅུ་ལྷག་ཡོད་འདུག།

རྒྱ་ནག་གཞུང་གིས་རང་དབང་ལུང་པའི་ནང་གི་བོད་མི་རིགས་ལས་འགུལ་བ་ཚོར་འཇིགས་སྣང་སྐུལ་བ་དང་དྲག་གནོན་བྱེད་པ་བཅས་བཙན་ཤེད་ཀྱི་ཐབས་ལམ་སྣ་ཚོགས་ཤིག་བེད་སྤྱོད་བྱས་ཡོད་པ་དང་སྦྲགས་བོད་དོན་འཐབ་རྩོད་པ་འཆི་མེད་ལྷ་མོ་ལགས་ཀྱིས་ཁོང་མོར་རྒྱ་ནག་གཞུང་གིས་རྒྱལ་མཚམས་ལས་བརྒལ་བའི་དྲག་གནོན་གྱི་ཕོག་ཐུག་ཇི་ལྟར་བཏང་བ་སོགས་ཀྱི་སྐོར་འདི་གའི་གསར་འགོད་པ་སྒྲོལ་མ་ལྷ་མོ་ལགས་ཀྱིས་ཞལ་པར་བརྒྱུད་བཅར་འདྲི་ཞུས་པ་དེ་གཤམ་ལ་གསན་གནང་གི་རེད།
གསན་མཁན་རྣམས་ལྷན་རྒྱས་སྐུ་ཁམས་བཟང། ད་འདས་པའི་ལོ་ཤས་ནང་ལོགས་ལ་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་ནས་རང་དབང་ལུང་པའི་ནང་ལོགས་ལ་གནས་སྡོད་བྱེད་མཁན། རྒྱ་ནག་གཞུང་དང་ལྟ་བ་མི་མཐུན་པའི་གྲངས་ཉུང་མི་རིགས་ཚོ་ལ་ཤུགས་སྣོན་བྱེད་ཡག་གི་ཐད་ལ་མང་ཞར་ཕྱིན་ཡོད་རེད། ད་ག་ནང་བཞིན་རྒྱ་ནག་གཞུང་དེ་རང་དབང་ལུང་པའི་ནང་ལོགས་ལ་གནས་སྡོད་བྱེད་མཁན་ཚོ་ལ་དྲག་གནོན་བྱེད་མཁན་གྱི་ནག་ཉེས་ཆེ་ཤོས་ཀྱི་རྒྱལ་ཁབ་ཅིག་ཡིན་པ་ཞིབ་འཇུག་སྙན་ཐོ་མང་པོའི་ནང་ལོགས་ལ་མངོན་གསལ་བྱུང་ཡོད་རེད། དེ་རིང་གི་ལེ་ཚན་ནང་ལོགས་ལ་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཞལ་པར་ཐོག་ནས་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་བྱས་རང་དབང་ལུང་པའི་ནང་ལོགས་ལ་ཁོང་ལ་ག་འདྲས་བྱས་ཤུགས་སྣོན་སྤྲད་མིན་ཐད་ལ་བཀའ་མོལ་གནང་གི་རེད། འཆི་མེད་ལྷ་མོ་ལགས་ད་ཐོག་མ་དེ་དེ་རིང་གི་ལེ་ཚན་གཟིགས་མཁན་རྣམས་ལྷན་རྒྱས་ལ་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་བྱས་ཁྱེད་རང་ལ་ག་འདྲས་བྱས་འཇིགས་སྐུལ་བཏང་ཡོད་མེད་ཀྱི་སྒང་ལ་ངོ་སྤྲོད་མདོར་བསྡུས་ཤིག་གནང་རོགས་གནང།
ལགས་སེ་ཡིན་ད་ཡིན། དང་པོ་དེ་ལ་ཡ་དེ་འདྲས་ཞུ་དགོས་བསམ་སོང་སྤྱི་བཏང་ནས་ང་རང་ཚོ་གི་འཐབ་རྩོད་ནང་ལ་ཡ་ལས་འགུལ་སྤེལ་མཁན་དང་ཕྱག་ལས་པ་མང་པོ་ཅིག་གིས་རྒྱ་མི་གཞུང་ངོས་ནས་ད་དམ་དྲག་བྱེད་ཡག་དང་གནོད་སྐྱེལ་གྱི་ཐབས་ཤེས་དེ་ཚོ་མུ་མཐུད་ནས་བྱེད་བཞིན་པ་རེད། འདི་ད་ང་ཚོས་རྒྱ་ནག་གི་སྲིད་བྱུས་ཡིན་པ་འདི་སྔོན་ནས་ཧ་གོ་གི་ཡོད་རེད། ཡིན་ན་ཡང་ང་རང་ཚོའི་དམིགས་བསལ་བོད་པའི་འཐབ་རྩོད་ནང་ལ་ཡང་མི་སྒེར་དྲུག་ཅིག་ལ་ཡང་ད་ཚོགས་པའི་ཕྱོགས་ལ་ཡང་དེ་འདྲ་བྱེད་པ་དེ་མུ་མཐུད་ནས་བྱེད་ཀྱི་ཡོད་རེད་ཡིན་ན་ཡང་མི་སྒེར་དཀྱུས་མ་ཅིག་ལ་ཡང་བཏོན་བྱས་ནས་རྐང་བཙུགས་ནས་དེ་འད། དྲག་པོ་བྱེད་ཡ་དང་ཞེད་སྣང་བསླང་ཡ་དང་དེ་འདྲའི་གི་སྲིད་བྱུས་དེ་ཚོ་ང་ཚོས་ད་དངོས་སུ་མཐོང་ཡོད་མ་རེད་བསམ་གྱི་འདུག་ཡིན་ན་ཡང་ང་ཉིས་སྟོང་བཅུ་དགུ་ལོ་ལ་ཡང་སློབ་གྲྭ་ཚོགས་ཆུང་ད་སློབ་གྲྭ་ཚོགས་ཆུང་གཅིག་པོ་མ་རེད་ང་རང་ཚོའི་གི་མཐོ་སློབ་སློབ་གྲྭ་གི་གཞུང་ལ་ཡོད་པ་སློབ་ཕྲུག་ཚོགས་པ་གི་ཚོགས་གཙོ་ལངས་དུས་སྒང་ལ་ཡང་ནི་ཁོང་དེ་སྐབས་དུ་རྒྱ་མི་གཞུང་དངོས་གནས་ད་འབྲེལ་བ་ཡོད་པའི་ཁོ་རང་ཚོའི་གི

ཉམས་མྱོང་དེ་བརྒྱུད་ནས་ནི་ང་རང་གིས་ང་རང་ཚོའི་གསར་འགྱུར་ལྟ་བུ་དང་རྒྱལ་སྤྱིའི་ལུང་པ་བདེ་འཇགས་སྒང་ལི་ཡ་དམིགས་བསལ་རྒྱ་ནག་གི་སྲིད་བྱུས་ག་འདྲའི་མགོ་ནག་པོ་དང་དེ་འདྲའི་ག་རེ་ལབ་དགོས་རེད་རྒྱ་ནག་གཅིག་པུ་ལ་མེད་པ་བྱས་རྒྱལ་སྤྱིའི་ལུང་པ་གང་ག་ལི་ཡ་ཁོ་རང་ཚོས་ཀྱི་དམ་བསྒྲགས་བྱེད་ཡ་གི་ཐབས་ཤེས་བྱེད་ཀྱི་འདུག་ཟེར་ནས་དཔེ་གཅིག་ཤུགས་ཆེན་པོ་གཅིག་རག་སོང་ནི་དེ་བརྒྱུད་ནས་ནི་ང་ཚོས་ཀྱི་ད་སྙན་ཐོ་འདྲ་བོ་མང་པོ་ཅིག་དམིགས་བསལ་ཁ་ན་ཏྲ་གཞུང་ལི་ཡ

གོ་སྐབས་བརྒྱུད་ནས་ང་ཚོས་ཀྱི་ད་སྤྱི་བཏང་ནས་བོད་པའི་སྤྱི་ཚོགས་ལ་ཡང་ག་ཚོད་སེམས་ཁྲལ་བྱེད་ཀྱི་ཡོད་པ་དང་ག་ཚོད་དཀའ་ངལ་ཡོད་མེད་དེ་བཤད་ཀྱི་གོ་སྐབས་ཅིག་རག་སོང་དེ་བྱས་པ་ཡིན། ལོ་ལྔ་ཉིས་སྟོང་བཅུ་དགུ་ནས་འགོ་བཙུགས་རྗེས་ཁྱེད་རང་ལ་ཞེད་སྣང་སྐུལ་མཁན་དང། སྡིགས་ར་བཏང་མཁན་མང་པོ་བྱུང་ཡོད་རེད་ཐ་ན་སོ་སོའི་སྲོག་ལ་ཉེན་ཁ་བཏང་མཁན་མང་པོ་བྱུང་ཡོད་རེད། ད་དེ་ཚོ་ལ་མ་ལྟོས་པར་ཁྱེད་རང་གི་དོན་རྟོགས་མུ་མཐུད་བྱས་རྒྱལ་སྤྱིའི་སྡིངས་ཆའི་གི་སྒང་ལ་བོད། བོད་དོན་དེ་ལ་བཀའ་མོལ་གནང་ཡག་གི་གོ་སྐབས་དཔེ་མང་པོ་བྱུང་ཡོད་རེད། ད་དེ་འདྲའི་གི་སེམས་སྟོབས་དེ་ཁྱེད་རང་གི་དགོངས་ཚུལ་ལ་ག་ནས་བྱུང་བ་རེད་དགོངས་ཀྱི་འདུག། ཡིན་དང་ཡིན། ཐོག་མར་དེ་ལ་ཡང་ཅི་ནུས་གོང་ས་ཀྱིམ་ཆེན་པོ་མཆོག་ལ་ཡང། ཅི་ནུས་གོང་ས་ཀྱིམ་ཆེན་པོ་མཆོག་གི་ལོ་རྒྱུས་སྐོར་ལ་ཀློག་དུས་སྒང་ལ་ཡང་དངོས་གནས་དྲང་གནས་སེམས་ཤུགས་ཧ་ཅང་གི་འཕར་གྱི་འདུག་སྐྱབས་མགོན་མཆོག་དཔེ་ཆ་བཞག་ན་དགུང་ལོ་བཅུ་དྲུག་ནས

སྙིང་རྗེ་ག་འདྲའི་ཉམས་ལེན་བྱེད་དགོས་ཡོད་མེད་དེ་ང་དངོས་གནས་གོ་སྐབས་རག་སོང་མི་གཅིག་གིས་ང་ལ་བསད་ཀྱི་ཡིན་ལབ་ཡོང་དུས་ལི་ཡ་ཁོ་ལ་སྙིང་རྗེ་གི་གོ་སྐབས་ཅིག་རག་རེད་བ་ག་རེ་བྱས་ནས་ཁོ་ལ་ཡ་ཁོ་རང་དངོས་གནས་ང་ལ་ཡ་བསད་ཡ་གི་འདོད་པ་མེད་པ་ཡིན་ནའི་ཀྱེ་ཁོ་ལ་ཤུགས་རྐྱེན་ཐེབས་མཁན་ག་རེའི་རྒྱུ་དང་རྐྱེན་ག་ཚོད་མང་པོ་ཡོད་རེད་བསམ་རྒྱུ་མཚན་གྱི་བསམ་སྟངས་འདི་སྒང་ལ་ཡ་དངོས་གནས་དྲང་གནས་གོ་སྐབས་འདྲ་པོ་ཅིག་རེད་བསམ་བྱས་ནི་ང

ཡིན་དང་ཡིན་དེ་ངས་མུ་མཐུད་ནས་གཞོན་སྐྱེས་ལ་མང་པོ་ཞིག་ལབ་ཀྱི་ཡོད། མཚམས་མཚམས་ལས་ཀ་དེ་བྱེད་དུས་སྒང་ལ་ཡང་སོ་སོ་གཅིག་པུ་ཡིན་པ་ཚོར་བ་ལངས་གི་རེད། ག་རེ་བྱས་ནས་ལབ་ན་ད་དཀའ་ངལ་མང་པོ་ཞིག་འཕྲད་དུས་སྒང་ལ་ཡང་བཤད་ས་ཡོད་རེད་ནི་བཤད་པ་ཡིན་ན་ཡང་ཁོང་ཚོ་སེམས་ཁྲལ་ལངས་གི་རེད་དཔེ་ཆ་བཞག་ན་ང་ཉིས་སྟོང་བཅུ་དགུ་ལོར་ཡང

ཐུན་མོང་གང་ག་ལི་ཡ་ཕན་ཐོགས་ཡག་གི་ལས་ཀ་བྱེད་དུས་སྒང་ལི་ཡ་གཅིག་པུ་ཁྱོན་ནས་ཡོད་མ་རེད། ང་སྡིངས་ཆའི་སྒང་ལ་ལངས་དུས་སྒང་ལི་ཡ་གཅིག་པུ་ཡིན། ད་མི་ཆེ་རེ་ཆེ་ཟེར་དུས་ལི་ཡ་བགྲོ་གླེང་དང་གྲོས་བསྡུར་བྱེད་དུས་སྒང་ལི་ཡ་ཞེ་དྲག་བཅས་སྐྱེལ་ངེས་འདུག་དེ་སང་ག་རེ་བྱས་ནས་ལབ་ན་ང་རང་གི་མི་ཐོག་གོང་མ་གི་དཀའ་ལས་ག་ཚོད་རྒྱབ་མེད་དང་དེ་ཚོ་དང་ཨ་ནི་སྤོ་བོ་རྨོ་མོ་ལ་ག་ཚོད་མང་པོ་ག་ཚོད་མང་པོ་ཐུག་པ་རེད་ཁོང་ཚོའི་ཁོང་ཚོའི་གི་ཁ་ལ་ག་དུས་ཡིན་ནའི་ཁྱེད་རང་ཆེད་དུ་སྨོན་ལམ་རྒྱག་གི་ཡོད་ཟེར་ནི་ང་ནི་ཞུ་གི་འདུག་ཨ་ནི་སོང་ཙང

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། ཐེངས་འདིའི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་ནང་དམངས་གཙོ་ཐེབས་རྩ་ཁང་གིས་འདས་པའི་ལོ་ངོ་བཞི་བཅུ་རིང་བོད་མིའི་བཙན་བྱོལ་སྤྱི་ཚོགས་ལ་དམངས་གཙོ་དང་རང་དབང་འཐབ་རྩོད་ཀྱི་ཆེད་ལས་དོན་ཇི་གནང་ཐད་བཀྲ་ཤིས་དབང་ཕྱུག་ལགས་དང་བསྟན་འཛིན་བདེ་སྐྱིད་ལགས་བར་གླེང་མོལ་ཞུས་པ་དེ་གཤམ་ལ་གསན་གནང་གི་རེད།
གསན་གཟིགས་རྣམ་པ་ཚོ་བཀྲ་ཤིས་བདེ་ལེགས། ད་བདུན་ཕྲག་འདིའི་གི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་ནང་ད་ལྟ་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་བྱས་པའི་ཨིན་སྐད་ཐོག་ནས National Endowment for Democracy ཞེས་པའི་ཅིག་དམངས་གཙོའི་འཛམ་གླིང་ཁྱོན་ཡོངས་ནང་ལོགས་ལ་ཅིག་དམངས་གཙོའི་ཅིག་སྒྲིག་འཛུགས་དེའི་འཛུགས་སྐྲུན་དང་ཅིག་ནུས་པ་གོང་འཕེལ་བཏང་མཁན། ད་ལྟ་རྒྱལ་ཡོངས་མང་གཙོའི་དམངས་གཙོ་གོང་འཕེལ་བསྟི་གནས་ཁང། བཙུགས་བྱས་ད་ད་ལོ་ལོ་བཞི་བཅུ་འཁོར་བའི་དུས་ཚོད་ཅིག་ཆགས་བསྡད་ཀྱི་འདུག་ད་རེས་ཀྱི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་འདིའི་ནང་ད་རེས་ཨ་མི་རི་ཀར་རྟེན་གཞི་བྱས་པའི་གི་དམངས་གཙོའི་གི་གོང་འཕེལ་བསྟི་གནས་ཁང་འདིའི་གི་གལ་འགངས་རེད་ཨ་ལོ་རྒྱུས་རེད་དེ་ག་ནང་བཞིན་ལྷག་པར་དུ་ད་བཙན་བྱོལ་བོད་མི་ཡི་གི་སྒྲིག་འཛུགས་འདིའི་མ་གི་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པ་འདིའི་གཅིག་དམངས་གཙོ་ཡང་དག་པའི་གི་རིང་ལུགས་འོག་ལ། གནས་བཞིན་པ་འདིའི་ཐོག་ལ་ནི་ད་རེས་ད་བསྟི་གནས་ཁང་འདིའི་ངོས་ནས་ད་བར་རྒྱབ་སྐྱོར་གནང་ག་རེ་གནང་ཡོད་མེད་དང་གནང་སྟངས་གནང་ལུགས་ཀྱི་གནད་དོན་སྐོར་གླེང་སློང་ཞུ་ཡས་ཡིན་ད་རེས་ཀྱི་ལེ་ཚན་འདིའི་ནང་མཉམ་ཞུགས་བྱེད་མཁན་གཅིག་ང་བསྟན་འཛིན་བདེ་སྐྱིད་ཡིན། གཅིག་ང་བཀྲ་ཤིས་དབང་ཕྱུག་ཡིན། ད་རེས་ང་ཚོའི་བརྗོད་གཞི་འདི་ད་གཙོ་བོ་ད་ཨ་མི་རི་ཀའི་ནང་རྟེན་གཞི་བྱས་པའི་དམངས་གཙོ་ཐེབས་རྩ་ཁང་འདི་གི་འདས་པའི་ད་ལོ་ངོ་བཞི་བཅུའི་ནང་ལོགས་ཀྱི་བྱུང་བ་རེད་འདིའི་ནང་འཕེལ་རིམ་འདི་ག་འདི་ལ་ང་ཚོ

འཛམ་བུ་གླིང་ནང་ལོགས་ལ་མི་རེ་རེ་རེ་རེ་ལ་སོ་སོ་སོའི་གི་བློ་བློ་ལ་བབས་པའི་གི་ད་འཆར་གཞི་ཡིན་ནའི་འདྲ་འདུག་འཆར་སྣང་ཡིན་ནའི་འདྲ་འདུག་ལས་དོན་ཡིན་ནའི་འདྲ་འདུག་ག་རེ་ཡིན་ནའི་གནང་ཆོག་ཡག་གི་འདུན་པ་བཅང་ཆོག་གི་རེད་ཟེར་འདི་རང་དབང་དེ་དགོས་གི་རེད་ཟེར་འདི་ཁོ་རང་གི་ཤུགས་ཆེན་པོ་ཞེ་པོ་གཅིག་གསུངས་བཞག་ད་འདི་གཙོ་བོ་གཙོ་བོ་འདི་དམངས་གཙོའི་ལམ་ནས་ཡོང་ཡག་ཡིན་པ་གཅིག་ཨ་ནི་འཛམ་བུ་གླིང་སྤྱི་ཡོངས་ལ་ཡང་གོ་ལ་གཅིག་ལ་ཁྱབ་དགོས་ཀྱི་ཡོད་པ་ཡིན་ན་འདི་དམངས་གཙོ་དང་རང་དབང་གཉིས་ཆར་མཉམ་འགྲོགས་ཀྱི་ཐོག་ནས་ནི

ལས་དོན་དེ་ཕྱོགས་འདས་པ་ཞིག་རེད་ཤག་ད་འདི་ཡང་ད། ཚོགས་པ་དེའི་གི་དང་པོ་ཐོག་མ་འཆར་གཞི་དེ Ronald Reagan སྲིད་འཛིན་ཁོང་གི་ད་འཆར་གཞི་ཞིག་རེད་དེ་ནས་ཨ་མི་རི་ཀའི་ནང་ལོགས་ད་ལས་དོན་དེ་རྒྱུན་རིང་པོ་ཞིག་ལག་བསྟར་བྱེད་དགོས་པ་ལ་ཡང་ཆབ་སྲིད་ཚོགས་པ་གཉིས་ཀའི་གི་རྒྱབ་སྐྱོར་ཡག་པོ་ཞིག་མེད་པ་ཡིན་ན་དཀའ་ངལ་ཡོད་རེད་བྱེད་དུས་ཙམ་པ་ད་ཁོང་གི་འཆར་སྣང་དེ་ལ་ཡང་ཨ་ནི་སྤྱི་མཐུན་ཚོགས་པ་དང་དམངས་གཙོ་ཚོགས་པ་གཉིས་ཆར་ལོག་གིས་ཨ་ནི་རྒྱབ་སྐྱོར་ཤུགས་ཆེན་པོ་ཞེ་པོ་བྱས་བྱས་ད་ལྟ་བར་དུ། ད་འཛམ་བུ་གླིང་ཡུལ་གྲུ་མང་པོ་ཞིག་ནང་ལོགས་ལ་ཡང་རོགས་པ་བྱེད་ཀྱི་འདུག་ལྷག་པར་དུ་ད་ལུང་པ་སྐྱོ་བོ་ཡོད་པ་ཆབ་སྲིད་ཀྱི་གོ་རྟོགས་སྐྱོ་བོ་ཡོད་པ་དམངས་གཙོ་དང་རང་དབང་གི་གལ་གནད་ལ་ཡང་ཅིག་མི་མང་ཚོ་གི་དབང་ཆ་བདག་བཟུང་བྱེད་མ་ཐུབ་པའི་གནས་བབ་དེ་འདྲ་ཡོད་སའི་ས་ཆའི་ནང་ལོགས་ལ་ཡང་ཞེ་པོ་ཅིག་སློབ་སྟོན་གནང་ཡག་དེ་འདྲ་བྱུང་བསྡད་ཡོད་རེད། ཨ་ནི་ད་ལྟ་འདས་པའི། གཙོ་འཛིན་ཟུར་པ Carl Gershman ཁོ་རང་གིས་ནས་ཁོ་རང་གིས་ནས་ད་ལྟ་ངོ་མ་བོད་པའི་སྤྱི་ཚོགས་ནང་ལོག་ལ་དམིགས་བསལ་གྱི་འབྲེལ་བ་ཞེ་པོ་ཅིག་ཚུགས་ཤག་དེ་ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་འབྲེལ་བ་བྱུང་བྱས་དེ་ནས་ད་བོད་པའི་ཐོག་ལ་ཡ་ཕྱག་རོགས་གནང་ཡག་དེ་གས་དེ་ཞེ་པོ་ཅིག་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལ་ཡ་ཚོགས་པ་དེ་གསར་འཛུགས་གནང་བ་རེད་ཨ་ནི་ད་ལྟ་བརྒྱད་ཅུ་གྱ་བརྒྱད་གྱ་དགུ་དགུ་བཅུ་དེ་པ་ནས་ད་བོད་པའི་ཐོག་ལ་ཡ་ཞེ་པོ་ཅིག་ཕྱག་རོགས་གནང་ཡག་གི་ལས་དོན་དེ་འགོ་བཙུགས་གནང་ཤག་ད་དེ། དཔེར་ན་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་དམངས་གཙོ་ཟེར་དུས་གཙོ་བོ་ད་མི་མང་ཚོ་ལ་ཡང་གསར་འགྱུར་བརྒྱུད་ལམ་གྱི་ཐོག་ནས་གོ་རྟོགས་སྤེལ་ཡ་དཔེར་ན་སྔ་མོ་སྔ་མོ་དུ་བ་ལ་ཡ་ད་ལྟ Tibet International Network Information Network ཟེར་ཅིག་དབྱིན་ཡུལ་ནང་ལོགས་དུ་བ་ལ་ཡ་ད་ལྟ་གསར་ཁང་དེ་འདྲ་བཙུགས་ཡོད་རེད་དེའི་སོ་རེ་འདྲས་ད་ག་འདྲ་ཚགས་པར་འདོན་མཁན་དང་ཡང་ཅིག་དྲ་རྒྱའི་ཐོག་ནས་གནས་ཚུལ་བཀོད་སྤེལ་བྱེད་མཁན་དེ་འདྲས་ལ་ཡ་ཨ་ནི་ཕྱག་རོགས་གནང་བྱས་དངུལ་འདོན་གནང་བྱས་གང་ལྟར་མི་གསོ་སྐྱོང་གནང་བྱས་འཛམ་བུ་གླིང་ལ་ཡ། རེད་ལྷག་པར་དུ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡང་གོ་རྟོགས་སྤེལ་ཡག་གི་མཚོན་པའི་དང་པོ་དུ་བ་འདུག་གནང་ཤག་ཨ་ནི་དེ་ནས་རིམ་པས་རིམ་པས་རིམ་པས་རྒྱ་བསྐྱེད་བྱས་ད་བཙན་བྱོལ་སྒྲིག་འཛུགས་ནང་ལོགས་ལ་ཡང་བོད་པ་མང་པོ་ཞེ་པོ་ཅིག་གིས་དུ་བ་ཕྱག་ལས་མང་པོ་ཞེ་པོ་ཅིག་གནང་གི་ཡོད་རེད་དམངས་གཙོ་གོ་རྟོགས་གི་ཐོག་ལ་ཕྱག་ལས་གནང་གི་ཡོད་རེད་ཡང་གཅིག་བརྒྱུད་ལམ་གི་ཐོག་ནས་ཕྱག་ལས་གནང་གི་ཡོད་རེད་ཡང་གཅིག་དུ་བ་ད་རྒྱ་ནག་གཞུང་གི་དཔེར་ན་འགོག་རྐྱེན་དང་དམ་དྲག་གི་འོག་ལ་དཀའ་སྡུག་མྱངས་བཞིན་པ་འདི་གས་འདི་ལས་ཐར་ཐབས་ཀྱི་ཆེད་དུ་ག་འདྲ

སུམ་ཅུ་ལྷག་ཞིག་རིང་ལ་ཡ་ད་ག་འདྲ་བོད་པའི་བོད་པ་མཉམ་དུ་འབྲེལ་བ་ཤུགས་ཆེན་པོ་ཞེ་པོ་ཅིག་བྱུང་བྱས་ཚོགས་པ་འདིའི་ངོས་ནས་རོགས་པ་ཞེ་པོ་ཅིག་གནང་ཡོད་རེད་འདས་པའི་ཨ་ནི་ཞིག་ཨ་མི་རི་ཀའི་ནང་དུ་བ་ཡིན་ནའི་ཨ་ནི་ཞིག་བྱ་དགའ་འདི་འདྲས་དཔེར་ན་མགོ་ལོག་འཇིགས་མེད་ལགས་ལ་བྱ་དགའ་ཕུལ་ཡོད་རེད་ད་ག་ནང་བཞིན་སྔོན་མ་ད་ལྟ་ལྷ་སྒྲོན་བཀྲས་མཐོང་ལགས་ལ་ཡང་ལས་འགུལ་འདི་གནང་བའི་གི་ཐོག་ནས་ཡང་བྱ་དགའ་འདི་འདྲས་གནང་ཡོད་རེད་དེ་གས་ཚང་མ་ལོ་ག་འདྲ

འདིའི་སྐོར་ལ་ཏོག་ཙམ་འདྲི་གཅོད་ཞུས་པ་ཡིན་ན། ད་ལྟ་ཚོགས་པ་འདི་བཙུགས་བྱས་ད་ད་ལོ་ལོ་བཞི་བཅུ་འཁོར་འགྲོ་གི་ཡོད་རེད། གཞི་རྩའི་གི་ད་ཚོགས་པ་འདི་གི་ཕྱག་ལས་གཙོ་བོ་འདི་ད་ལྟ་ཁོ་རང་ཚོ་ཚོགས་པའི་གི་མིང་ལ་འཁོད་པ་ནང་བཞིན་རེད་རྒྱལ་སྤྱིའི་ནང་ལོགས་ལ་ཅིག་དམངས་གཙོ་དམངས་གཙོ་གོང་འཕེལ་བཏང་ཡག་གི་ཕྱག་ལས་གཙོ་བོ་ཆགས་བསྡད་ཀྱི་འདུག་དེའི་མཉམ་དུ་ད་ད་ལྟ། དམངས་གཙོ་ཞུ་དུས་ཙམ་ལ་སྤྱིར་བཏང་ནས་མང་པོ་གཅིག་གི་གོ་ཐོས་ལ་རྒྱལ་ཁབ་ཅིག་དང་འབྲེལ་བ་འབྲེལ་ལུགས་བཏགས་པ་ཅིག་ཆགས་ཡོང་དུས། ཡང་མང་པོ་གཅིག་གིས་དེའི་དམངས་གཙོ་གོང་འཕེལ་དེ་རྒྱལ་ཁབ་གཅིག་པོའི་ཅིག་ནང་ལོགས་ལ་ཅིག་དམངས་གཙོ་གོང་འཕེལ་བཏང་ཡའི་ཆེད་དུ་ཕྱག་ལས་གནང་གི་ཡོད་འགྲོ་དེ་འདྲས་དགོངས་སྲིད་ཀྱི་རེད་ད་ཡིན་ནའི་ཁོ་རང་ཚོ་གི་ད་རེའི་བསྟི་གནས་ཁང་དེ་གི་དྲ་རྒྱའི་ཐོག་ལ་ཅིག་གཟིགས་ཡོང་དུས་དྲ་རྒྱའི་སྒང་ལ་ཁོ་རང་ཚོ་གི་ཕྱག་ལས་གནང་ཡ་ད་གཙོ་བོ་དེ། ད་འཛམ་བུ་གླིང་གི་རྒྱལ་ཁབ་མང་པོའི་ནང་ལོགས་ལ་ཅིག་རྒྱལ་ཁབ་འདི་ཡི་གི་གཞུང་གཞུང་འཛིན་འདི་ད་གལ་སྲིད་དམངས་གཙོའི་རྒྱལ་ཁབ་ཅིག་ཡིན་ན་དམངས་གཙོ་འདི་ད་དེ་ལས་ཡག་ཅིག་ཡག་རུ་གོང་འཕེལ་དར་འཕེལ་བཏང་ཡས་ཀྱི་ཆེད་དུ་ཕྱག་ལས་ད་དཔལ་འབྱོར་གྱི་ཐོག་ནས་ཡིན་ནའི་རེད་ད་ཅིག། མི་ཆ་རྒྱུ་གསུམ་ག་རེ་ཡིན་ནས་འདིའི་ཐོག་ནས་མཐུན་འགྱུར་བྱེད་ཡ་གི་གནད་འགག་ཅིག་གཙོ་བོ་ཅིག་ཆགས་བསྡད་ཀྱི་འདུག་འདི་མཉམ་དུ་ཅིག་ཡིན་གཅིག་མིན་གཅིག་ཁོ་རང་ཚོ་གི་ཕྱག་ལས་གནང་ཡ་འདི་རྒྱལ་ཁབ་ཅིག་གི་གཞུང་དམངས་གཙོ་དེ་ལ་རྒྱབ་སྐྱོར་གནང་ཡ་ཙམ་མ་ཟད། ཚོགས་པ་ཡིན་ནས་རེད་སྒྲིག་འཛུགས་ཡིན་ནས་རེད་རྒྱལ་ཁབ་གང་ཟག་ཅིག་ནང་ལོགས་ལ་གལ་སྲིད་ཚོགས་པ་སྒྲིག་འཛུགས་རེད་མི་གང་ཟག་དེ་གིས་ཅིག་མི་མང་གི་བདེ་སྡུག་དང་འབྲེལ་བྱས་ད་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་འདི་གཉིས་ཅིག། དབྱེ་བ་མེད་པ་ཅིག་ཆགས་ཡོང་དུས་རྒྱལ་ཁབ་དེ་ཡིན་ནས་རེད་ཚོགས་པ་སྒྲིག་འཛུགས་ཅིག་ནང་ལོགས་ལ་ཅིག་དེ་གི་མི་མང་ཚོ་གི་བདེ་སྡུག་རེད་འགྲོ་བ་མིའི་ཐོབ་ཐང་རེད་དེ་ག་ནང་བཞིན་དེའི་ནང་ལོགས་ལ་ཅིག་གསར་འགྱུར་བརྒྱུད་ལམ་ཁག་དེ་ཚོ་རང་དབང་བྱས་ཅིག་ཐེ་བྱུས་མེད་པའི་ཐོག་ནས་ལག་བསྟར་བྱེད་ཐུབ་ཡ་དང་ཁྲིམས་ལུགས་དབང་བཙན་ལ་གུས་བརྩི་བྱེད་མཁན་ཡིན་ན

བྱེད་མཁན་དེ་ཨ་མི་རི་ཀའི་གི་ད་གཞུང་འཛིན་ཚོགས་པ་ཙམ་མ་ཟད་ཅིག་ཕྱོགས་འགལ་ཚོགས་པ་ད་གང་ལྟར་ཆབ་སྲིད་ཚོགས་པ་དབྱེར་མེད་ཀྱི་ཐོག་ནས་རྒྱབ་སྐྱོར་ཧ་ལས་པའི་གི་ཤུགས་ཆེན་པོ་གནང་བསྡད་ཡ་ཅིག་ཆགས་བསྡད་ཀྱི་འདུག་ད་ལྟ་གོང་དུ་ཞུས་པ་ནང་བཞིན་རེད་རྒྱལ་ཡོངས་མང་གཙོ་གོང་འཕེལ་བསྟི་གནས་ཁང་གི་ཅིག་དྲ་རྒྱ་སྒང་ལ་ཅིག་གཟིགས་ཡོང་དུས་དམངས་གཙོ་རྒྱལ་ཁབ་རེད་ད་སྒྲིག་འཛུགས་ག་འདྲས་ཅི་ཙམ་ལ་སོན་དམངས་གཙོའི་ཀྱི་རིང་ལུགས་དམངས་གཙོའི་ཀྱི་ལམ་ལུགས་འདི་ཡོང་ཡ་དེ་ཅིག་སྒྲིག་འཛུགས་ཚོགས་པ་རྒྱལ་ཁབ་འདིའི་ནང་ལོགས་ལ་ཅིག་ཡོད་དུ་བྱེད་པ་ཙམ་གྱི་ཡོད་དུ་ཅིག་བྱས་པ་ཡིན་ན་ད་འདི་དམངས་གཙོ་རེད་བྱས་འདི་འདྲས་ཡིན་པ་ཅིག་གོ་ཡ་མེད་པ་ཅིག་རེད་ཡིན་ནས་དམངས་གཙོ་འདི་སོ་སོའི་ཀྱི་ས་གནས་རེད་སོ་སོའི་གི་གནས་སྟངས་རེད་སོ་སོའི་གི་ལོ་རྒྱུས་སོ་སོའི་གི་ད་ཚོགས་པ་སྒྲིག་འཛུགས་རྒྱལ་ཁབ་ག་འདྲས་ཞིག་ན་སྤྱོད་ཚུལ་དང་གོམས་གཤིས་རྒྱལ་ཁབ་འདིའི་གི་ད་སྤྱི་ཚོགས་འདི་དང་མཐུན་པའི་ཐོག་ནས་གལ་སྲིད་གི་ཚོགས་པ་སྒྲིག་འཛུགས་ད་མི་འབོར་འདིའི་དམངས་གཙོའི་གི་ལམ་ལུགས་ཅིག་ལ་འཁྱོལ་གྱི་ཡོད་ན་འདི་འདྲའི་གི་སྒྲིག་འཛུགས་ཅིག་ལ་ཨ་ནི་ད་རེས་གི་ད་ཚོགས་པ་འདིའི་གི་རྒྱབ་སྐྱོར་ཤུགས་ཆེན་པོ་གནང་ཡས་གི་ད་དམིགས་ཡུལ།

ད་འཛམ་བུ་གླིང་ནང་ལོགས་ཀྱི་ས་ཐོག་ག་པར་ཅིག་ཡིན་ནས་སྒྲིག་འཛུགས་ཚོགས་པ་ཨ་ནི་མི་འབོར་གཅིག་གལ་སྲིད་དམངས་གཙོའི་ལམ་ལུགས་གཅིག་གོང་འཕེལ་བཏང་ཡ་གི་ཆེད་དུ་གོམ་པ་མདུན་སྐྱོད་བྱེད་ཀྱི་ཡོད་ན་འདི་ལ་རྒྱབ་སྐྱོར་གནང་གི་ཡོད་ཞེས་གསུངས་པ་ནང་བཞིན་ང་ཚོ་བོད་མིའི་སྒྲིག་འཛུགས་ཀྱི་ད་མ་གལ་དམངས་གཙོའི་ལམ་ལུགས་ཡང་དག་པ་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པ་འདི་ལ་ཧ་ལས་པའི་གི་ད་བར་ད་ཚོགས་པ་སྒྲིག་འཛུགས་འདིའི་གི་ངོས་ནས་རྒྱབ་སྐྱོར་ཤུགས་ཆེན་པོ་གནང་བསྡད་ཡ་གཅིག་ཆགས་བསྡད་འདུག་བ།

ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ལ་ཡ་ཡོད་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ཟེར་ཚོགས་པ་དེ་ཐོག་མར། ད་ད་ལྟ National Endowment for Democracy ཞེས་ད་ལྟ་ཨ་རིའི་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་དེ་གི་ཐེབས་རྩ་དེའི་གི་ངོས་ནས་ཕྱག་རོགས་གནང་སའི་གི་བོད་པའི་སྒྲིག་འཛུགས་ཆེས་སྔ་ཤོས་གྲས་ཤིག་རེད་ཤག་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོར་ལ་ཡ་ཕྱག་རོགས་འདི་ད་རོགས་འདི་གནང་འདི་གནང་བ་རེད་ད་ད་འདིའི་རྗེས་ལ་ད་ལོ་བསྟུད་མར་ད་ལོ་མང་པོ་ཞིག་ཕྱག་ལས་གནང་ཨ་ནི་དེ་ནས་སྐྱབས་མགོན་རིན་པོ་ཆེ་དེ་ཨ་མི་རི་ཀའི་ནང་ས་ཐོག་ལ་ཕྱི་ཡུལ་ནང་ཕྱི་རྒྱུད་ནང་དོན་ཚན་པ་དབར་ལ་གོ་སྒྲིག་ཞུ་ཡས་ཀྱིས་མཚོན་པའི་དེ་དུས་ཨ་ནི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་གཙོ་འཛིན་གྱི་ཕྱག་ལས་གནང་མཁན་ནང་ལ་དེ་དུས་དམིགས་བསལ་སྐུ་ཚབ་ཨ་རིའི་དམིགས་བསལ་སྐུ་ཚབ་རྒྱ་རི་རིན་པོ་ཆེ་ཡོད་རེད་རྒྱ་རི་རིན་པོ་ཆེ་ད་ཆེད་མངགས་སྐྱབས་མགོན་རིན་པོ་ཆེ་གི་མཛད་པ

ད་མི་མང་ཚོ་ལ་ཡང་གོ་རྟོགས་སྤེལ་དགོས་ཡ་དང་མི་མང་ཚོ་ལ་ཡང་ཅིག་མཐུན་རྐྱེན་སྦྱར་དགོས་ཡ་གལ་ཆེན་པོ་ཞེ་པོ་ཅིག་ཟེར་གྱི་ཡོད་པ་ནང་བཞིན་གྱི་ཨ་ནི་བཞུགས་སྒར་རྡ་རམ་ས་ལ་རེད་རྒྱ་བལ་འབྲུག་གསུམ་གྱི་ནང་ལ་ཡོད་པའི་གི་སྒྲིག་འཛུགས་ཆེ་ཁག་དེ་འདྲ་ལ་ཡང་ཕྱག་རོགས་གནང་ད་གཙོ་བོ་གཙོ་བོ་དེ་ལས་དོན་ཆེ་ཁག་གི་ཐོག་ནས་རོགས་པ་མང་པོ་ཞེ་པོ་ཅིག་གནང་ཡོད་རེད་དེ་གའི་ཚང་མ་ལོག་གང་ད National Endowment for Democracy ཁོང་རྣམ་ཚོས་གི་ཕྱག་རོགས་གནང་པ་དེའི་ནང་ལོགས་ལ་ཚུད་འགྲོ་གི་ཡོད་རེད་བྱེད་དུས་ཙམ་པ་དེ་གས་དེ་ག་རེ་བསྟན་གྱི་ཡོད་རེད་ཟེར་དུས་ཙམ་པ

བཙན་བྱོལ་ནང་ལོགས་ལ་དམངས་གཙོའི་གོ་རྟོགས་སྤེལ་ཡ་རེད་ལས་དོན་མང་པོ་ཞེ་པོ་ཅིག་གནང་བཞུགས་ཀྱི་ཡོད་རེད་པ་དེ་གས་ཚང་མ་ལོགས་གང་ལྟར་ཐད་ཀར་བཙན་བྱོལ་སྤྱི་ཚོགས་ནང་ལོགས་ཀྱི་དམངས་གཙོའི་འཕེལ་རིམ་དང་ཨ་ནི་རང་དབང་འཐབ་རྩོད་ཀྱི་བརྒྱུད་རིམ་ནང་ལོགས་ལ་ཡང་ཅིག་གོམ་སྟབས་སྤོ་སྟངས་ཀྱི་ཐོག་ནས་ཐབས་བྱུས་སྒྲིག་ཕྱོགས་རེད་ཨ་ནི་དུ་བ་ཟབ་སྦྱོང་གནང་ཡ་རེད་ཨ་ནི་སྦྱོང་བརྡར་གནང་ཡ་རེད་རྒྱུན་ལྡན་གྱི་དགོས་མཁོའི་གི་ད་ཅིག་དུ་བ

ད་མཉམ་དུ་ཡོང་དེ་གི་གནད་འགག་ཅིག་ཆགས་ཡོང་དུས། རྒྱལ་སྤྱིའི་ནང་ལོགས་ལ་ད་ད་ལྟ་དམངས་གཙོའི་གི་ལམ་ལུགས་ཅིག་དར་སྤེལ་འགྲོ་དང་འགྲོ་བཞིན་པ་ཅིག་ཆགས་ཡོང་གི་ཡོད་རེད་དེ་ཡིན་ནའི། འདས་པའི་ལོ་བཅུ་ཕྲག་གཅིག་གཉིས་ནང་ལོགས་ལ་ཅིག་མི་གཅིག་དབང་སྒྱུར་རིང་ལུགས་ཀྱི་རིང་ལུགས་འདི་ཡང་དར་སྤེལ་ཤུགས་ཆེ་རུ་འགྲོ་བཞིན་པ་ཅིག་གནས་སྟངས་ཅིག་ཆགས་ཡོད་པ་ཅིག་ཆགས་འདུག་དེ། ཞིབ་འཇུག་བྱེད་མཁན་ད་ལྟ་ཨ་མེ་རི་ཀ་ལྡི་སི་ནང་རྒྱལ་ས་ནང་ཆགས་པའི་རང་དབང་ཁང་པའི་ཀྱི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཀྱི་སྙན་ཐོ་ནང་ལོགས་ལ་གཟིགས་པ་ཡིན་ན། ད་ལྟ་ཡང་ད་འཛམ་བུ་གླིང་གི་རྒྱལ་ཁབ་མང་པོ་ཅིག་ནང་ལོགས་ལ་མི་མང་ཚོར་རང་དབང་དང་འགྲོ་བ་མིའི་ཐོབ་ཐང་མེད་པའི་རྐྱེན་པ་འདིས་ད་རྒྱལ་ཁབ་ནང་ལོགས་ལ་དམངས་གཙོའི་ཀྱི་ལམ་ལུགས་ཡང་དག་པ་ཅིག་མེད་ཙང་དཀའ་ངལ་འདི་འདྲའི་ཅིག་འཕྲད་ཡོང་དུས་རང་བཞིན་གྱི་བརྡབ་གསིག་ཐེབས་ཡ་དང་དཀའ་ངལ་མང་པོ་ཅིག་ཡོད་པ་ཅིག་ཆགས་བསྡད་ཀྱི་འདུག་ད་ལྟ། དམངས་གཙོ་གོང་འཕེལ་བསྟི་གནས་ཁང་གི་ཚོགས་པ་འདི་བཙུགས་བྱས་ལོ་བཞི་བཅུ་འགྲོ་གི་ཡོད་རེད་འདས་པའི་ལོ་ཧ་ལམ་བཅུ་ཕྲག་གཉིས་གསུམ་ནང་ལོགས་ལ་ཚོགས་པ་འདི་གི་ངོས་ནས་ལོ་ལྟར་རེ་བཞིན་ཅིག་ད་འཛམ་བུ་གླིང་ནང་ཁྱོན་ཡོངས་ནང་ལོགས་ལ་ཅིག་འདས་པ་ཡོད་ནའི་རེད་མི་ད་ཅིག་གསོན་པོ་གནས་ཡོད་ནའི་རེད་མེད་ནའི་རེད་གལ་སྲིད་གང་ཟག་ཅིག་གིས་ད་སོ་སོའི་གི། རྒྱལ་ཁབ་རེད་ད་ཅིག་སྒྲིག་འཛུགས་ཚོགས་པ་གང་ལྟར་དེ་འདྲའི་གི་ཆེད་དུ་མང་གཙོའི་མི་མང་གི་རང་དབང་ད་བདེ་སྡུག་དམངས་གཙོའི་དམངས་གཙོ་གོང་འཕེལ་གཏང་ཡས་གི་ཆེད་དུ་ཕྱག་ལས་གཟེངས་སུ་ཐོན་པ་གནང་མཁན་དེ་ཚོ་ལ་དེ་ཚོ་ལ་ཅིག་གསོལ་རས་རེད་ད་བྱ་དགའ་གཟེངས་རྟགས་ཆེ་བསྟོད་ཕུལ་ཡས་གི་ལུགས་སྲོལ་ཅིག་ཆགས་ཡོད་དུས་ད་འདི་ལོ་རྣམ་པ་ཚོས་མཁྱེན་བསྡད་ཀྱི་རེད། ད་ལྟ་སྒྲིག་འཛུགས་འདི་ཡི་ངོས་ནས་ཅིག་དབྱིན་སྐད་ཐོག་ནས Individual Courage དང་མི་སྒེར་ཅིག་གི་སོ་སོའི་ཀྱི་ཡང་བློ་སྤོབས་ལྡན་པའི་ཐོག་ནས་ཅིག་ད་རྒྱལ་ཁབ་གཞུང་ལ་ངོ་རྒོལ་བྱེད་མཁན་ཡིན་ནའི་རེད་ཕྱག་ལས་གནང་མཁན་ལ་བྱ་དགའ་འདི་ད་ལྟ་ང་ཚོ་བོད་མི་ད་ཆབ་སྲིད་བཙོན་པ་ཟུར་པ་མགོ་ལོག་འཇིགས་མེད་ལགས་ལ་ཕུལ་ཡོད་རེད་གཞི་རྩའི་ཀྱི་ད་རེས་ཚོགས་པ་སྒྲིག་འཛུགས་འདི་ཡི་ཀྱི་བྱ་བ་བྱ་དགའ་དང་དེ་འདྲའི་གཟེངས་རྟགས་ཕུལ་བའི་འདི་ཡི་དབྱེ་བ་ཁག་ཅིག་ཆགས་བསྡད་ཀྱི་འདུག་གཅིག་འདི་ད། གསར་འགོད་པ་ཁག་ཅིག་ཆགས་བསྡད་ཀྱི་འདུག་ད་དེ་འདྲའི་ཐོག་ལ་ཕྱག་ལས་གནང་གི་རེད་ཅིག་ཡང་གཟེངས་སུ་ཐོན་པའི་ཡང་ཕྱག་ལས་ག་རེ་གནང་ཡོད་ན་དམངས་གཙོ་དང་རང་དབང་དང་དེ་འདྲའི་གི་ཐོག་ད་འབྲེལ་བ་ཡོད་པའི་གི་གཅིག་དེ་ད་ད་ལྟ་ཅིག་མི་སྒེར་སོ་སོའི་གི་ཡང་སོ་སོའི་བློ་སྤོབས་གི་དང་འབྲེལ་བ་ཡོད་པའི་གི་བྱ་དགའ་ཅིག་ཆགས་འདུག་ཨ་ནི་དེ་ནས་ད་དམངས་གཙོ་ཞབས་ཞུའི་གཟེངས་རྟགས་ཅིག་ཆགས་བསྡད་ཀྱི་འདུག་ད་འདི་ལོ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བདུན་པའི་ནང་ལོགས་ལ་ད་ལྟ་དམངས་གཙོ་གོང་འཕེལ་བསྟི་གནས་ཁང་གི་ངོས་ནས་ཐའེ་ཝན་གྱི་སྲིད་འཛིན་ཙའེ་དབྱིང་ཝིན་ལ་ད་དབྱིན་སྐད་ཐོག་ནས Democracy Service Medal ཞུ་གི་འདུག་དམངས་གཙོ་ཞབས་ཞུའི་གཟེངས་རྟགས་འདི་ད་ཁོ་རང་གིས་འདས་པའི་ལོ་ཁ་ཤས་ནང་ལོགས་ལ་ཐའེ་ཝན་ནང་ལོགས་ལ་ད་དམངས་གཙོ་དར་སྤེལ་དང་དམངས་གཙོ་ཀྱི་ཐོག་ལ་ཕྱག་ལས་གནང་ཡས་ཀྱི་ཆེ་བསྟོད་ཆེད་དུ་ཁོ་རང་ལ་འདི་ལོ་གཟེངས་རྟགས་དེ་ཕུལ་ཡོད་རེད་ད་འདི་གཟེངས་རྟགས་དེ་ངས་ཅིག་ཆེད་མངགས་ཞུ་དགོས་རྒྱུ་མཚན་དེ་ག་རེ་ཞུས་པ་ཡིན་ན་ད་རྣམ་པ་ཚོ་མང་པོ་ཅིག་མཁྱེན་གྱི་རེད་སྤྱི་ལོ་ཉིས་སྟོང་བཅུ་ལོ་ལ་ད་རེས་དམངས་གཙོ་ཞབས་ཞུའི་གཟེངས་རྟགས་འདི་ང་ཚོ་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ད་ཚོགས་པ་འདིའི་གི་དེ་འདྲའི་སྐབས་དེ་དུས་ཕུལ་ཡོད་རེད་ད་ག་ནང་བཞིན་སྤྱི་ལོ་ཉིས་སྟོང་བཅུ་དྲུག་ལོ་ལ་ད་ཚོགས་པ་ད་ག་རང་གིས་སྤྲུལ་སྐུ་བསྟན་དམ་པ་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་ལ་ད་གཟེངས་རྟགས་འདི་ཕུལ་ཡོད་རེད། རྩ་བའི་ད་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་ཡིན་ན་ཅིག། སྤྲུལ་སྐུ་ཆབ་སྲིད་བཙོན་པ་ཡིན་པ་མ་ཟད་ཅིག། རྒྱ་ནག་གི་བཙོན་ཁང་ནང་ལོགས་ལ་ལོ་བཅོ་གསུམ་བཞུགས་པའི་རྗེས་ལ་ཨ་ནི་ཅིག་ད་གནས་ཚུལ་གསལ་པོ་མེད་པའི་ཐོག་ནས་བཙོན་ཁང་ནང་ལོགས་ལ་སི་ཁྲོན་བཙོན་ཁང་ནང་ལོགས་ལ་དེ་འདྲའི་སྐུ་འདས་གྲོངས་སུ་ཕྱིན་པའི་གི་བོད་པའི་གི་ད་ཆབ་སྲིད་མི་སྣ་གལ་ཆེན་པོ་ཅིག་དང་ལྷག་པར་དུ་ཨ་མི་རི་ཀའི་གི་གཞུང་རེད་གྲོས་ཚོགས་རེད་ཚོགས་པ་སྒྲིག་འཛུགས་གཞུང་འབྲེལ་མ་ཡིན་པའི་མང་པོ་ཅིག་གིས་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་གི་གནད་དོན་འདི་ཡ་ཅིག་ད་གལ་ཆེན་པོ་གཅིག་ལ་ངོས་འཛིན་བྱས་བསྡད་ཡས་ཆགས་དུས་ད་རེས་ད NED དམངས་གཙོ་གོང་འཕེལ་བསྟི་གནས་ཁང་གི་ཚོགས་པ་འདིའི་གི་ངོས་ནས་སྤྱི་ལོ་ཉིས་སྟོང་བཅུ་དྲུག་ལོ་ལ་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་མཆོག་ལ་ཡང་ད་རེས་འདི་དམངས་གཙོ་ཞབས་ཞུའི་གི་གཟེངས་རྟགས་འདི་ཡང་ཕུལ་བའི་གི་གནས་སྟངས་ཅིག་ཆགས་བསྡད་འདུག་ད་གང་ལྟར་དམངས་གཙོ་གོང་འཕེལ་བཏང་ཡས་གི་ཕྱག་ལས་གཟེངས་སུ་ཐོན་པའི་གནང་མཁན་གང་ཟག་སྒྲིག་འཛུགས་མང་པོ་གཅིག་ལ་ཚོགས་པ་འདི་གི་ངོས་ནས་དཔལ་འབྱོར་གྱི་མཐུན་འགྱུར་ཙམ་མ་ཟད་གནད་དོན་འདི་རྒྱལ་ཁབ་རེད་རྒྱལ་སྤྱིའི་ནང་ལོགས་ལ་ཁོ་གཅིག་གཟེངས་སུ་ཐོན་ཡས་ཀྱི་ཆེད་དུ་གཅིག་འཛམ་བུ་གླིང་ཁྱོན་ཡོངས་ནས་ཐུགས་སྣང་སླེབས་ཡས་ཆེད་དུ་བྱ་དགའ་དང་གཟེངས་རྟགས་འདི་ཚོ་ཕུལ་ཡོང་དུས་རང་བཞིན་གྱིས་ད་གཅིག་ཆབ་སྲིད་ཀྱི་ཡིན་ནའི་རེད་གཅིག་ད་རྩ་དོན་རྩོད་མཁན་གྱི་རྒྱལ་ཁབ་ཡིན་ནའི་མི་གང་ཟག་ག་འདྲས་ཅིག་ན་འདི་ལ་ཡང་རྒྱབ་སྐྱོར་ཐོབ་ཡས་ཀྱི་སྡིངས་ཆ་མ་སོང་ན་འདི་ཆེ་རུ་འགྲོ་ཡས་ཀྱི་ལམ་ཁ་གཅིག་ལ་ངོས་འཛིན་བྱས་བསྡད་ཀྱི་འདུག་ཨ་ནི། ད་ད་ལོ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་སྤྱི་ཟླ་གསུམ་པའི་ཚེས་བཅུ་དམངས་གཙོའི་དུས་ཆེན། སྤྱི་ཟླ་གསུམ་པའི་ཚེས་བཅུ་གསུམ་བཅུའི་དུས་དྲན་གྱི་ཉིན་མོ་འདིའི་སྐབས་སུ་ད་ད་ལྟ་ཚོགས་པ་འདིའི་གི་ད་གཙོ་བོ་ཚོགས་གཙོ། དེ་མིན་ཁོ་རང་ད་ལྟ་བཞུགས་སྒར་རྡ་རམ་ས་ལར་ཕེབས་རྗེས་བོད་མིའི་སྒྲིག་འཛུགས་རེད་ལྷག་པར་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་མཇལ་འཕྲད་ཞུས་པའི་གི་གནས་ཚུལ་ཅིག་ཡང་རྣམ་པ་ཚོས་ཀྱིས་གཟིགས་ཡོད་རེད། ཨ་ནི་ད་རིང་དུས་ཚོད་རྐྱེན་པས་ལེ་ཚན་འདི་ད་གར་མཇུག་སྒྲིལ་ཞུ་གི་ཡིན། ལེ་ཚན་འདིའི་ནང་མཉམ་ཞུགས་བྱེད་མཁན་གཅིག་ང་བསྟན་འཛིན་བདེ་སྐྱིད་ཡིན། གཅིག་ང་བཀྲ་ཤིས་དབང་ཕྱུག་ཡིན་རྣམ་པ་ཚོ་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ་བདུན་ཕྲག་རྗེས་མ་སླར་ཡང་མཇལ་ཡོང་མ་མཇལ་བར་བདེ་བར་བཞུགས་བཀྲ་ཤིས་བདེ་ལེགས།
གསན་པ་རྣམ་པ་ཚོ་ཐེངས་འདིའི་ང་ཚོའི་ལས་རིམ་སྙན་སྒྲོན་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་གུས་མིང་དབྱངས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་ཆེ།